འདུག་ཅེས་དང་འདིར་མ་དམིགས་པའི་རྩ་བའི་རྟགས་ལ་གསུམ་བཤད་སོང་ང་ད་ལྟ་འདིའི་སྐབས་སུ་བཤད་སོང་ང་དེ་ཕྱིར་རྒྱུ་དང་རང་བཞིན་མེད་པས། འགའ་ཞིག་གྲུབ་པ་ཡང། འོ་གཏན་ཚིགས་ཞེས་རྟགས་གཉིས་བསྟན། རིགས་ལྡན་དེ་མི་དམིགས་པ་ཡང། ཞེས་པ་འདིའི་སྐབས་སུ། རྟགས་གཅིག་བསྟན་ནས་མ་དམིགས་རྟགས་གསུམ་བསྟན་པ་ཡིན་པའི་ཕྱིར། འོ་འདི་བསྟན་པ་ནི། བསྟན་ནས་གོང་དུ་བཞི་བསྟན་པ་དང་ཟེར་དང་དངོས་བསྟན་ལ་བྱ་སྟེ་གོང་དུ་བཞི་བསྟན་ཟེར་ཏེ།

འབྲེལ་བ་རང་དབང་ཡོད་མཁན་གཅིག་དང་འབྲེལ་བ་རང་དབང་མེད་མཁན་གཉིས་སུ་ཐག་ཆོད་འགྲོ་བ་རེད་བ། ཡིན་ད་དེའི་དབང་དུ་བྱས་ནས་བཤད་ཀྱིན་སྲིད། སྤྱིར་མ་དམིགས་པའི་གཏན་ཚིགས་ལའང་དགག་བྱའི་ཆོས་དེ་ཡོད་ན། དགག་གཞི་དང་ཤེས་པ་གཅིག་ལ་འབྲེལ་རུང་བ་དང་མི་རུང་བ་གཉིས་སུ་ངེས་ལ། དང་མ་དམིགས་པའི་རྟགས་ལ་དགག་གཞི་དང་དགག་བྱའི་ཆོས་གཉིས་པོ་དེ་ཤེས་པ་གཅིག་ལ་འབྲེལ་རུང་མཁན་ཁོ་ག་རེ་ཟེར་ན། འབྲེལ་རུང་མཁན་ཟེར་ན་སྣང་རུང་མཁན། སྣང་རུང་མཁན་དེ་ལ་ག་རེ་བཞག་ཟེར་ན་རང་བཞིན་མ་དམིགས་པའི་གཏན་ཚིགས་དེ་བཞག་འགྲོ་བ་རེད་བ། དེ་ག་རེ་ཟེར་ན། བུམ་པ་ཚད་མས་མ་དམིགས་པའི་ས་ཕྱོགས་དང་བུམ་མེད་གཉིས་པོ་དེ། ཤེས་པ་གཅིག་ལ་འབྲེལ་རུང་བ་རེད་མ་རེད།

དོན་དག་དེའི་ཡོན་ཏན་ཅེས་བྱ་བ་ག་རེ་མགོ་བོའོ། དགག་གཞི་དང། དགག་བྱ་ལྟ་བུའི་དོན་དུ་ཤེས་པ་གཅིག་ལ་འབྲེལ་མི་རུང་བའི་དེ་ལ། འབྲེལ་བ་རང་དབང་བ་ཡོད་མཁན་གྱི་མ་དམིགས་པའི་རྟགས་གཅིག་དང་འབྲེལ་བ་རང་དབང་བ་མ་ཡིན་མཁན་གྱི་མ་དམིགས་པའི་རྟགས་གཅིག་གཉིས་ཡོད་ཅེས་བྱ་བ། ཡོད་དུས་དང། དང། དོན་དག་དེ་ག་རེ་ཡོང་ང་འོ། འབྲེལ་བ་རང་དབང་བ་ཡོད་མཁན་གྱི་མ་དམིགས་པའི་རྟགས་གང་ཡིན་པ་དེ། འདུས་ཡུལ་ཡང་འདུས་ས་ག་གི་ནང་ལ་འདུས་པ་རེད་ཟེར་ན། རྒྱུ་མ་དམིགས་པའི་རྟགས་དང། ཁྱབ་བྱེད་མ་དམིགས་པའི་རྟགས་གཉིས་ནང་ལ་སུ་འདུས་འགྲོ་བ་རེད་ཁོ་འདུས་པ་དེ་ཤེས་པའི་ཆེད་དུ

བདག་གཅིག་གི་འབྲེལ་བ་རང་དབང་གང་ཡིན་པ་དེ་ག་གི་ནང་ལ་འདུས་རེད་ཟེར་ན་ཁྱབ་བྱེད་མ་དམིགས་པའི་ནང་ལ་བཏང་ཡོང་གི་རེད། དེ་བྱུང་གི་འབྲེལ་བ་རང་དབང་གང་ཡིན་པ་དེ་རྒྱུ་མ་དམིགས་པའི་ནང་ལ་འདུས་ཡོང་གི་རེད་ཅེས་འོ་དེ་བཤད་བསྡད་རོགས། ད་ཁྱབ་བྱེད་མ་དམིགས་པའི་རྟགས་ལ་འབྲེལ་བ་རང་དབང་ཡིན་པ་དེ་ལས་སླ་ཤོས་རེད། རྟགས་ལོག་དང་ཆོས་ལོག་གཉིས་པོ་ཟེར་དུས་ད་ཤ་བ་དང་ཤིང་གཉིས་པོ་དེར་ཤ་བ་དང་ཤིང་གཉིས་པོ་དེ་ཤ་བ་ཤིང་ལ་འབྲེལ་ཡོད་རེད་མ་གཏོགས་ཤིང་ཤ་བ་ལ་ཕར་འབྲེལ་གྱི་མ་རེད་བ། དེ་རེད་དྲོ། ད་རྒྱུ་མ་དམིགས་པའི་ཆས་གསུམ་དེ་ད་དངོས་བསྟན་གྱི་རྒྱུ་མ་དམིགས་པའི་དེ་ལ། འོ་མེ་མེད་མཚན་མོའི་རྒྱ་མཚོ་ན་ཆོས་ཅན་དུ་བ་མེད་དེ་མེ་མེད་པའི་ཕྱིར་དེ་ཡིན་པ་རེད།

འོ་རྒྱུ་མ་དམིགས་པའི་ནང་ལ་འདུས། དེ་ལས་གཞན་པའི་གཏན་ཚིགས་ག་ཚོད་ཡོད་ན་དེ་འབྲེལ་བ་རང་དབང་མ་ཡིན་མཁན་གཏན་ཚིགས་ཀྱི་ནང་ལ་བཞག་འགྲོ་བ་རེད། ཡིན་ནའོ། ཀྱེ་ཧ་གོ་བའི་ཆེད་དུ་འདི་ལྟར་མི་དམིགས་འདི་རྣམ་གསུམ་བཤད་ཀྱང་རྣམ་པ་དུ་མ་སྟེ། ཨོ་ཞེས་གཙོ་བོ་འདིས་བཀོད་གསུམ་པོ་དེ་བཀོད་དགོས་པའི་རྒྱུ་མཚན་དེ་དེའི་དབང་དུ་བྱས་པ་ཡིན། འབྲེལ་བ་རང་དབང་ཡིན་མིན་གཉིས་སུ་ངེས་པས། བདག་གཅིག་དང་དེ་བྱུང་གི་འབྲེལ་བ་རང་དབང་ཡོད་པ་ནི་རྒྱུ་ཁྱབ་བྱེད་མ་དམིགས་པ་གཉིས་སུ་འདུས་པས། འདིར་རྒྱུ་ཁྱབ་བྱེད་མ་དམིགས་གཉིས་ཀྱི་རྩ་བའི་དངོས་སུ་བསྟན་ཡོད་རྒྱུ་མཚན་དེ་རེད། ཐང་ག་ལ་མིང་དག་དང་ག་འདྲ་མ་མིན། ད་ལྟ་དེ་ལ་རང་བཞིན་མ་དམིགས་པའི་གཏན་ཚིགས་ཁ་སང། རྒྱུ་ཁྱབ་བྱེད་རང་བཞིན་མ་དམིགས་པའི་གཏན་ཚིགས་གསུམ་དེ་བཤད་པ་རེད་འགལ་དམིགས་ཀྱི་གཏན་ཚིགས་བཤད་ཀྱི་ཡོད་མ་རེད། ཡིན་ཙང་འགལ་དམིགས་ཀྱི་གཏན་ཚིགས་གཞན་དག་དང། འབྲེལ་ཟླ་མ་དམིགས་པའི་རྟགས་གཞན་རྣམས་ཟེར་དང་འབྲེལ་ཟླ་མ་དམིགས་པའི་རྟགས་གཞན་དག་དང་འགལ་མི་འདུག་ད་ལྟ་དེའི་ནང་ལ་དངོས་འབྲས་མ་དམིགས་པའི་རྟགས་དེ་འདུག་གོ་དེ་ཡིན་དུས་ས་དེ་ཚོ། རྒྱུ་འབྲས་ཀྱི་འབྲེལ་བ། བདག་གཅིག་གི་འབྲེལ་བ་དང། དེ་བྱུང་གི་འབྲེལ་བ་རང་དབང་ཅན་མ་ཡིན་མཁན་གྱི་རེད་མེད་པས། དེ་གཉིས་སུ་བསྟན་པ་ཡིན། མེད་པ་ཡིན་ཙང་དེའི་ནང་ལ་འདུས་ས་ཡོད་མ་རེད།